ད་གདུལ་བྱ་ར་བ་ཁུངས་གསུམ་བཤད་ཀྱི་ཡོད་རེད་ད་འདི་གས་ཀྱི་བརྒྱུད་ནས་ང་ཚོ་ག་རེ་ཧ་གོ་ཐུབ་རེད་ཞུ་ན་ཨ་ནི་ཀ་བིར་དཱས་ཁོ་རང་གི་ལོ་རྒྱུས་ཁོ་རང་གི་ར་བ་ལྟ་གྲུབ་འདི་གས་ད་སྤྱིར་བཏང་གི་ཧ་གོ་ཐུབ་ཀྱི་ཡོད་རེད་དེ་ཅིག་བྱས། ད་འདི་དང་མཉམ་དུ་ལི་ཡ་ཡང་ཅིག་ཀ་བིར་ཁོ་རང་གི་ལོ་རྒྱུས་རེད་ཁོ་རང་གི་ལྟ་གྲུབ་རེད་མང་པོ་ཅིག་ཡང་ནིར་གུ་ན་ཁོ་རང་ཚོ་གིས་བྲིས་བཞག་པའི་སྙན་ངག་འདི་འདྲ་ནང་ལ་ཡང་མང་པོ་ཅིག་མཐོང་ཡ་ཡོད་རེད་ལབ་ཀྱི་ཡོད་རེད་ད་ནིར་གུ་ན་ལབ་ན་ག་རེ་རེད་འདི་ང་རང་ཚོའི་སྔོན་ལ་སྦྱངས་ཚར་རེད་ད་བྷག་ཏིའི་ནང་ལོགས་ལ་སྤྱིར་བཏང་གི་རེད་བ་ད་ཡན་ལག་དང་མ་སོ་ན་ཡན་ལག་གཉིས་ཡོད་རེད་བ།

ཨ་ནི་ཅིག་མུ་སི་ལིམ་གྱི་ནང་མི་ནང་ལ་འཁྲུངས་རེད་དེ་འདྲ་ཅིག་ལབ་མཁན་མི་མང་པོ་ཅིག་ཡོད་རེད་ད་ཡིན་ན་ལེ་ཁོ་རང་ཚོ་ལ་དུ་ཞིག་ཞིབ་འཇུག་བྱེད་དུས་སྐབས་ལེ་ཡ་ཐ་མ་དེ་ལེ་ཡ་ག་རེ་ཧ་གོ་ལ་ཞུ་ན་ཨ་ནི་ཀ་བིར་དཱས་དེ་ཧིན་དུ་གི་ཅིག་ནང་མི་ནང་ལ་འཁྲུངས་ཤག་ལབ་ཁོ་རང་དེ་ཞིག་བྱས་ཨེ་ནས་ལེ་ཀ་བིར་དཱས་འཚར་ལོངས་བྱེད་ས་དེ་མང་ཆེ་ག་པར་རེད་འདུག་ལབ་ན་ཨ་ནི་མུ་སི་ལིམ་གི་ཅིག་རེད་བ་ཨ་ནི་མུ་སི་ལིམ་གི་ས་ཆ་དེ་བ་ལ་ཅིག་ཁོ་རང་ཡང་འཚར་ལོངས་བྱས་ཤག།

ར་བ། འདི་ད་ག་རེ་རེད་ཞུ་ན་ཨ་ནི་ཁོ་རང་གི་མི་ཚེ་གི་ཨ་ནི་ཅིག་གི་ལོ་རྒྱུས་ཀྱི་རྒྱབ་ལྗོངས་ད་འདིའི་སྐོར་ལ་རེད། ད་ང་རང་ཚོ་གསུམ་པ་དེ་ང་ཚོ་ག་རེ་སྦྱང་ཡ་ཞུ་ན། ཁོ་རང་གི་ལྟ་གྲུབ་དེ་སྐོར་ལ་ང་ཚོ་སྦྱང་ཡ་བྱས། ད་ཀ་བིར་ཁོ་རང་གི་ལྟ་བ་དེ་ག་འདྲས་ཡོད་རེད་ཞུ་ན་ཨ་ནི་ནམ་རྒྱུན་གྱི་མི་ནང་བཞིན་ཅིག་མ་ཡིན་པ་བྱས་དཔེ་ཁོ་རང་ཁག་ཁག་ར་བ། ཨ་ནི་ང་ཚོ་ད་ལྟ་དེ་རྒྱ་གར་གྱི་ནང་ཡང་ཨུལ་ཊ་ལབ་གི་འདུག་བ། འོ་འདི་འདྲས་ཅིག་ཡོད་རེད་ལབ་ཀྱི་ཡོད་རེད་སྤྱིར་བཏང་གི་ཁོ་རང་གི་ལྟ་བ་དེ་ཨུལ་ཊ་བཱན་སི་རེད་ལབ་ཀྱི་ཡོད་རེད།

ད་དེ་ཡིས་སྤྱིར་བཏང་གི་ཡོང་སྲིད་ཀྱི་མ་རེད་བ། ཨ་འདི་འདྲའི་ར་བ་ཅིག་ཁོ་རང་གིས་ཏེ་བསམ་བློ་བཏང་སྟངས་དེ་དཔེ་ཁོ་རང་ར་བ་མི་གཅིག་པ་རེད་ཅིག་ཁག་ཁག་ཅིག་འདི་འདྲའི་ཞིག་བྲིས་ཡོད་རེད། ཨ་ནི་ད་དེ་དང་མཉམ་དུ་ལི་ཡ་ཁོ་རང་གིས་ག་རེ་ལབ་ཀྱི་ཡོད་རེད་ཞུ་ན་ཨ་ནི་ང་ཚོའི་འཛམ་གླིང་ནང་ལི་ཡ་སྤྱིར་བཏང་གི་ལྷ་ཡོད་མ་རེད་ལབ་ཀྱི་ཡོད་རེད་ཁོ་རང་གིས་ར་བ་ཁུ་དཱ་ལབ་ཡ་དཱུ་དཱ་ར་བ་ཧཱ་ཟི་རཱ་ཏི་པིར་ལབ་ཡ་འདི་གའི་ར་བ་ཅིག་ལ་ཡ་ངོས་འཛིན་ཅིག་བྱེད་ཀྱི་ཡོད་མ་རེད་ད་ཁོ་རང་གིས་ག་རེ་ལབ་ཀྱི་ཡོད་རེད་ཞུ་ན་ལྷ་ལབ་ཡ་འདི་ལ་ཡ་སྤྱིར་བཏང་གི་མཐོང་ཡ་ཡོད་མ་རེད་ལྷ་ལབ་ཡ་འདི་ལ་ཡ་བཟོ་ལྟ་ཡོད་མ་རེད་ཁོ་རང་དངོས་གནས་ཅིག་ར་བ།

ད་ཁོ་རང་ཚོ་མང་གྲས་མུ་སི་ལིམ་གྱི་ཆོས་དེ་མཁྱེན་གྱི་ཡོད་ར་ད་མུ་སི་ལིམ་ཁོ་རང་ཚོ་གི་ལྷ་ར་བ་སྐུ་ལ་འདི་གས་ཅིག་ཁོ་རང་ཚོ་མཆོད་པ་བྱེད་ཀྱི་ཡོད་མ་རེད་ད་འདི་གས་དེ་ཨ་ནི་ཅིག་དཔེ་ཅིག་ཕ་གས་བླངས་ཡོད་ར་བ་དེ་དང་མཉམ་དུ་ལི་ཡ་གཞན་པ་ཀ་བིར་གྱིས་དཔེ་ག་རེ་བླངས་ཡོད་རེད་ཞུ་ན་ཨ་ནི་ང་ཚོ་ད་ལྟ་ལྷ་མཉམ་དུ་ཐུག་ཡ་ལི་ཡ་མིང་དེ་ར་བ་ལྷ་གི་མིང་དེ་ཡང་སེ་ཡང་སེ་འབོད་དགོས་རེད་ལབ་ཡ་དེ་རེད་ད་དེ་སྤྱིར་བཏང་གི་ཡང་ཅིག་ཨིསི་ལམ་གི་ཆོས་ལུགས་ནང་ལོགས་དམིགས་བསལ་གྱི་ར་བ་དེ་ལུགས་སྲོལ་དེ་ཤུགས་ཆེན་པོ་ཅིག་ཁོང་ཚོ་གིས་ད་བེད་སྤྱོད་བྱེད་ཀྱི་ཡོད་རེད